ང་བདེ་ཆེན་སྐྱབས་སུ་ཡིན། ད་ལྟ་ང་ཚོས་རྒྱང་སྲིང་ཞུ་བཞིན་པའི་བོད་དོན་དར་རྒྱས་ཀྱི་ལེ་ཚན་འདི་ཨ་ནི་བོད་ཀྱི་ལོ་རྒྱུས་རེད་བོད་ཀྱི་ཆབ་སྲིད་གནས་སྟངས་ཐོག་ལ་ཡང་བོད་ཀྱི་ཕྱོགས་ནས་རྒྱལ་རབས་ལོ་རྒྱུས་སྐོར་ལ་ཡང་འགྲེལ་བཤད་སྐྱོན་སྟངས་དང་རྒྱ་ནག་ཕྱོགས་ནས་མ་འདྲ་བ་ཡོད་སོང་ཙང་འདི་ཐོག་ལ་ཡང་ཕྱི་རྒྱལ་གྱི་གནས་ཚུལ་ཐོག་ལ་ཡང་ཏག་ཏག་ཅིག་མ་མཁྱེན་པ་སོང་ཙང་བོད་ནང་ལ་དུས་འགྱུར་བྱུང་ནས་དཀའ་ངལ་འཕྲད་པའི་སྐབས་ལ་ཡང་རྒྱ་ནག་ལ་ཡང་ད་བོད་ཀྱི་གནད་དོན་འདི་གལ་ཆེན་པོ་ཞིག་ཆགས་པ་དང་རྒྱ་ནག་ཐོག་ནས་ད་ཕྱི་རྒྱལ་གྱི་མཉམ་པར་འབྲེལ་བ་བྱེད་པའི་སྐབས་ལ་ཡང་བོད་ཀྱི་གནད་དོན་འདི་ཡིན་གཅིག་མིན་གཅིག་ག་དུས་ཡིན་ན་གླེང་སློང་བྱ་རྒྱུ་སོང་ཙང་རྒྱ་མི་ཕྱོགས་ནས་ཡང་བོད་ཀྱི་གནད་དོན་འདི་ག་རེ་ཡིན་མིན་ཐོག་ལ་རྒྱ་ནག་བསྐྱར་ཞིབ་ཟེར་བའི་རྒྱ་ནག་དམར་ཤོག་ཚོགས་པའི་ཀྱི་གཞུང་འོག་ལ་ཡོད་པའི་ཀྱི་དཔེ་སྐྲུན་ཁང་ཞིག་གིས་བོད་ཀྱི་གནད་དོན་སྐོར་ལ་ཡང་དྲི་བ་བརྒྱ་ཟེར་བའི་དེབ་ཆུང་ཞིག་ད་བཏོན་ནས་རྒྱ་ཕྱོགས་ངོས་ཀྱི་དྲི་བ་དང་འདི་ལ་རྒྱ་མི་ཕྱོགས་ནས་ལན་འདེབས།

རྒྱ་ནག་གིས་བརྗོད་པ་དང་དེའི་ཐོག་ལ་ཡང་བོད་དོན་ཨེ་ཤེས་པ་ཚོ་གིས་ནས་ཉམས་ཞིབ་གནང་ནས་བརྗོད་པ་དེ་ཚོའི་སྐོར་ལ་ཡང་ངང་རྒྱང་སྲིང་ཞུས་ཡོད་རེད་དེ་རིང་གི་ལེ་ཚན་འདི་ནང་ཡིན་ན་བོད་ཀྱི་སྲོལ་རྒྱུན་གསོ་བ་རིག་པ་ཧ་ཅང་ཐུན་མོང་མ་ཡིན་པ་ཞིག་ཡིན་པ་ཅིག་བརྗོད་ཀྱི་ཡོད་པ་དང་འདི་ཐོག་ལ་ཡང་རྒྱ་ནག་གིས་ཡར་རྒྱས་རེད་གོང་འཕེལ་གཏོང་ཡས་ཐབས་ལམ་དང་དེ་འདྲ་ག་རེ་ག་རེ་བྱས་ཡོད་མེད་སྐོར་ལ་ཐོག་མ་དེ་ལ་ཡང་བདེ་ཆེན་ལགས་རྒྱ་ནག་གིས་ག་རེ་བརྗོད་ཀྱི་འདུག་ལོ། གོང་དུ་ཨ་མདའ་ནག་ལགས་ཀྱིས་བོད་ཀྱི་གསོ་བ་རིག་པའི་ཐད་ལ་ནས་རྒྱ་ནག་ག་རེ་བཤད་ཀྱི་ཡོད་མེད་ཐོག་བཅས་གསུངས་སོང་བྱས་དང

ཨ་ནི་བོད་ལྗོངས་སློབ་གྲྭ་ཆེན་མོའི་བོད་ཀྱི་གསོ་བ་རིག་པའི་ཚན་ཁག་ཡིན་ན་རེད་ལྷ་ས་སྨན་རྩིས་ཁང་གི་སྦྱོང་བརྡར་འཛིན་གྲྭ་ནས་ཆེད་ལས་གསོ་རིག་མཁས་པ་མང་པོ་སློབ་ཐོན་བྱུང་ཡོད་རེད་ཟེར་ཨ་ནི་ལྷ་ས་ད་དུང་ཡིན་ན་བོད་ཀྱི་གསོ་བ་རིག་པའི་ཞིབ་འཇུག་ཁང་ཨ་ནི་བཙུགས་ཡོད་ཟེར་བྱས་རྗེས་ཨ་ནི་རྒྱ་ནག་གིས་འགལ་ཟླ་དེ་འདྲ་བཤད་ཞིང། རྩ་དེ་འདྲ་རྒྱ་ནག་གིས་བརྗོད་པ་རེད་ད་འདི་ཐོག་ལ་ཡང་ཕྱི་ཕྱོགས་ལ་བཞུགས་པའི་བོད་ཀྱི་གནད་དོན་ཐོག་ལ་ཡང་དོ་སྣང་གནང་མཁན་དང་ཉམས་ཞིབ་པ་ཚོ་གིས་ག་རེ་འདྲ་བྱེད་གསུངས་འདུག་ལོ། ཨོང་ཕྱི་ཕྱོགས་ད་བོད་ཀྱི་ཐོག་དོ་སྣང་གནང་ཡས་ད་དཔེ་ན་ཆ་བཞག་ན། ཕེ་རི་སི་མཐོ་རིམ་ཞིབ་འཇུག་དངོས་སྦྱོང་སློབ་གླིང་གི་མཚན་འཛིན་ཕ་ནན་ཀྲི་མེ་ཡར་ཟེར་ཁོང་གིས་ད་གསུངས་ཡས་བྱས་ན་སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ལོའི་གོང་ལ་ཡིན་ན་བོད་དུ་ནི་ཆེད་གཉེར་དོན་གཅོད་སླེབས་པའི་དབྱིན་ཇི་ཕྱི་འབྲེལ་མི་སྣ་ཡིན་ནི་ཡང་ན་ཚོང་དོན་མི་སྣ་ནི་ས་གནས་བོད་པར་ནི་སྐྱེ་དངོས་སྨན་རྫས་ཀྱི་སྨན་བཅོས་བྱས་ཡོད་པ་མ་གཏོགས་ནི་སྤྱིར་གྱི་བོད་སྐད་ཐུན་མོང་དུ་སྤྱོད་མཁན་ནི་མི་འབོར་ནང་ལ་ཡིན་ན་སྐྱེ་དངོས་སྨན་རྫས་ཟེར་བ་ཧ་ལམ་ད་གོ་མྱོང་མེད་པ་ཅིག་རེད་ཤག།

གང་ཡིན་ཟེར་ན་རིག་གནས་གསར་བརྗེའི་སྐབས་དེ་གཏོར་བཤིག་དང་སློབ་སྦྱོང་ཡོད་པ་ཚོ་གྲོང་གསེབ་ཏུ་མར་ཕྱིར་འབུད་བཏང་འདི་འདྲ་བྱས་བ་དེ་ལྟར་རིག་གནས་གསར་བརྗེ་མཇུག་བསྒྲིལ་ཞིང་དེ་བྱས་པའི་ཡོང་སྐབས་དེ་ཡིན་ན་ལྷ་སའི་སྨན་རྩིས་ཁང་གི་སྨན་བཅོས་ཀྱི་ལག་རྩལ་དེ་དག་ཚོ་ཨེམ་ཆི་བགྲེས་པོ་ཚང་མ་ཕུད་པ་ཡིན་ཙང་ཞེ་པོ་ཅིག་སྐྱོ་བོ་ཆགས་བྱས་དེ་བྱས་པའི་སྐབས་དེ་ཡིན་ན་ཨ་ནི་གཞི་ནས་རྒྱ་ནག་གཞུང་གི་ད་ཕྱི་ཕྱོགས་ལ་ག་ས་ག་ལ་ཡོད་བསྡད་པའི་ཨེམ་ཆི་རྒན་པ་ཚོ་ཚུར་གདན་འདྲེན་ཞུས་པ་རེད།

བྱས་རྗེས་དཔལ་འབྱོར་ཐོག་ལ་ཨ་ནི་ཡར་རྒྱས་བཏང་ཡས་རེད་གང་ཅིའི་ཐད་དེ་བྱས་ད་ཡིན་ན་ཏེང་ཤོ་ཕིང་གིས་ཏཱ་ལ་ཏེང་བྱས་དེ་ཡིན་ན་ཆབ་སྲིད་རང་སོར་བསྡད་མ་གཏོགས་བསྒྱུར་བཅོས་གང་ཡང་བྱས་ཡོད་མ་རེད་དེ་དཔལ་འབྱོར་ཐོག་ལ་འགྱུར་བ་མང་པོ་ཅིག་བཏང་རྗེས་ལྷ་ས་སྨན་རྩིས་ཁང་ལ་ཡང་ད་ག་ནང་བཞིན་གྱི་ཡར་རྒྱས་འགྲོ་ཡས་ཀྱི་རྣམ་པ་དེ་བྱུང་བསྡད་ཤག། སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་ལོ་ཙམ་སླེབས་པའི་སྐབས་དེ་ཡིན་ན་སྨན་རྩིས་ཁང་དེ་ཡིན་ན། ཨ་ནི་ལྷ་ས་གྲོང་ཁྱེར་འཕྲོད་བསྟེན་ལས་ཁུངས་ཀྱི་ལྟ་རྟོག་འོག་ལ་བཞག་བྱས་ལོ་དེའི་ནང་ལ་སྨན་རྩིས་ཁང་བོད་རང་སྐྱོང་ལྗོངས་འཕྲོད་བསྟེན་ལས་ཁུངས་ཐད་ཀའི་གོ་སྒྲིག་འོག་ལ་བཞག་བྱས་དེ་འདྲ་བྱས་ཤག་བྱས་ཙང་དེ་ཡིན་ཙང་སྨན་རྩིས་ཁང་གིས་སྐྱེ་དངོས་གསོ་རིག་རྐང་འཛིན་བྱེད་པའི་ཨ་ནི་ཕྱི་ལུགས་སྨན་ཁང་བོད་ལ་ཡིན་ན་མི་དམངས་སྨན་ཁང་མི་དམངས་སྨན་ཁང་འདི་ནི་རྒྱ་ནག་གཞུང་ཕྱི་ལུགས་སྨན་ཁང་དེ་འདྲ་ཅིག་རེད་བྱས་ཙང་སྨན་རྩིས་ཁང་འདི་ལྟ་མི་དམངས་སྨན་ཁང་དང་དཔུང་པ་མཉམ་གཤིབ་འགྲོ་ཐུབ་ཡས་ཀྱི་ལྟེ་གནས་སྒྲིག་འཛུགས་ཅིག་གྱུར་བྱས་དེ་འདྲ་བྱས་ཤག། རྒྱ་ནག་སྲིད་གཞུང་གིས་ཨ་ནེ་སྨན་རྩིས་ཁང་རྒྱ་སྐྱེད་ཀྱི་ལས་གཞི་གལ་ཆེན་ལ་ཨ་ནེ་བཀའ་འཁྲོལ་རེད་བྱས་བྱས་སྨན་རྩིས་ཁང་ལ་གོ་བདེའི་སྨན་ཁང་བཙུགས་ཡས་སློབ་གྲྭ་འབྲིང་ཁག་ནས་ཨ་ནེ་སློབ་གྲྭ་བ་ཚུར་བསྡུས་བྱས་སྨན་རྩིས་ཁང་གི་སློབ་གྲྭ་བ་བསྡུ་ཡས་བྱས་ནས་བོད་གསོ་བ་རིག་པའི་ཨ་ནེ་སློབ་ཁྲིད་ཀྱི་འཛིན་གྲྭ་བཙུགས་ཡས་རེད་དེ་ནང་བཞིན་སྨན་དང་རྩིས་གཉིས་ཀའི་ཐོག་ལ་ཨ་ནེ་ཞིབ་འཇུག་ཁང་བཙུགས་ཡས་རེད་ཨ་ནེ་སྔ་མའི་བོད་རང་གི་སྲོལ་རྒྱུན་གྱི་གཏམ་ནང་ལ་ཡིན་ན་ལོ་ཐོ་སྨན་རྩིས་ཁང་ནས་བཏོན་གྱི་ཡོད་རེད་ལོ་ད་རིག་གནས་གསར་བརྗེའི་སྐབས་དུ་བཏོན་མཚམས་བཞག་དེ་འདྲ་བྱས་ཡོད་རེད་ཨ་ནེ་དེ་དུས་ཡར་བསྐྱར་དུ་འདུག་སོང་ལོ་ཐོ་བཏོན་ཡས་ཀྱི་ཨ་ནེ་ལོ་ཐོའི་ཚན་ཁག་འདྲ་པོ་ཅིག་བཙུགས

ཕཱ་རི་སི་མཐོ་རིམ་ཞིབ་འཇུག་དངོས་སྦྱོང་སློབ་གླིང་གི་ཚན་རྩལ Fernand Meyer གྱིས་གསུངས་གསལ་རེ་བྱས་ན་བོད་རང་སྐྱོང་ལྗོངས་ཀྱི་ད་ལྟའི་འཕྲོད་བསྟེན་ལྟ་རྟོག་གི་སྒྲོམ་གཞི་དེ་ཡིན་ན་སྲིད་གཞུང་གི་ཐད་ཀའི་འཛིན་སྐྱོང་འོག་ལ་བཞག་བྱས་འཛིན་སྐྱོང་འོག་གི་སྒྲིག་འཛུགས་ཤིག་བྱས་བོད་རང་སྐྱོང་ལྗོངས་སྲིད་གཞུང་གི་དབང་ཚད་འོག་ལ་ཡིན་འཕྲོད་བསྟེན་ལས་ཁུངས་ཀྱི་སྒྲིག་འཛུགས་དེའི་གོ་སྒྲིག་འོག་ལ་ས་ཁུལ་རེད་རྫོང་རེད། ཤང་ཟེར་གྲོང་སྡེ་ལས་གྲུབ་པའི་སྲིད་འཛིན་ས་ཁོངས་རིམ་པ་འདྲ་མིན་ནང་ལ་ཡིན་ན་བོད་རང་སྐྱོང་ལྗོངས་འཕྲོད་བསྟེན་ལས་ཁུངས་གང་དག་གསར་འཛུགས་རེད་བྱས་བྱས་དེ་འདྲ་ཡི་གི་དེ་བྱས་ནས་གཙང་སྦྲ་འཕྲོད་བསྟེན་གྱི་སྲིད་ཇུས་ལག་བསྟར་བྱེད་ཡས་རེད་འཕྲོད་བསྟེན་ཞབས་ཞུའི་དོ་དམ་རེད་སྨན་དང་སྲིད་གཞུང་གི་རོགས་དངུལ་བགོ་འགྲེམས་བྱེད་པ་སོགས་ཀྱི་ད་འགན་འཁྲི་ཡོད་པའི་ད་འཕྲོད་བསྟེན་ལས་ཁུངས་དེ་ག་དེ་ཡིན་ན་རྫོང་རིམ་པའི་བར་དུ་མཐོང་ཡས་ཡོད་རེད། སྨན་ཁང་དེ་ཚོའི་ཕྱིའི་མཐུན་རྐྱེན་དང་ལས་བྱེད་ཀྱི་གྲངས་འབོར་རེད་ཤེས་ཚད་ཀྱི་ཆ་ནས་བཤད་ན་སྨན་ཁང་ཆེ་ཆུང་དང་མཁོ་ཆས་ཕུན་སུམ་ཚོགས་མིན་སྲིད་འཛིན་ས་ཁོངས་ཀྱི་རིམ་པ་མཐོ་དམན་ལ་དམིགས་བྱས་ད་དེ་ཁྱད་པར་ཡོད་རེད་ཅེས་བྱས་ད Fernand Meyer གྱིས་འགྲེལ་བརྗོད་དེ་འདྲ་གནང་ཤག་བྱས་ཙང་ས་ཁུལ་རིམ་པ་རེད་ལྟེ་བའི་རྫོང་མང་པོའི་ནང་ལ་ཡིན་ན་བོད་ཀྱི་གསོ་བ་རིག་པའི་འཕྲོད་བསྟེན་ལྟ་རྟོག་གི་སྡེ་ཚན་འདི་སྐྱེ་དངོས། གསོ་རིག་ལས་ལོགས་དགར་བྱས་བྱས་རྫོང་ལས་དམའ་བའི་སྲིད་འཛིན་ས་ཁོངས་ལ་སྤྱི་དམངས་འཕྲོད་བསྟེན་མ་ལག་ནུས་པས་སྙོབ་ཚད་དེ་ཤང་གི་གྲོང་རྡལ་ཡ་གྱལ་བྱས་ད་ག་ས་ག་ལ་འདུག་སྟེ་འཕྲོད་བསྟེན་ལྟ་རྟོག་མང་པོ་ཞིག་གཞི་རིམ་ནང་ལ་ཕར་ཚུར་བཙུགས་བྱས་དེ་འདྲས་བྱས་བྱས་ད་མཁོ་ཆས་ཀྱི་མཐུན་རྐྱེན་ཞན་པོ་ཅིག་ལས་ཡོད་མ་རེད་གྲོང་གསེབ་ཁག་ཅིག་ལ་ཡིན་ན་འོས་འཚམས་གྱི་གླ་ཕོགས་ནི་ཡིན་ཐོབ་ཡས་ཀྱི་ད་དང་བླངས་ཞབས་ཞུ་དུས་ཡུན་ཐུང་ཐུང་ཅིག་སྦྱོང་བརྡར་སྤྲད་བྱས་ཡིན་ན་གཞི་རིམ་འཕྲོད་བསྟེན་ལྟ་རྟོག་བྱས་བྱས་དེ་འདྲས་བྱེད་ཀྱི་ཡོད་རེད། བྱ་དང། འཕྲོད་བསྟེན་སྒྲིག་འཛུགས་ཀྱི་ལས་བྱེད་མང་ཆེ་བ་གཞུང་གི་ལས་བྱེད་བྱས་གྲངས་འབོར་ཉིན་རེ་བཞིན་ཉུང་དུ་འགྲོ་གི་ཡོད་རེད་ཅེས་བྱས་དེ་འདྲ་ཅིག་གསུངས་ཤག། རིག་གནས་གསར་བརྗེའི་རྗེས་ལ་ཡང་བོད་ནང་ལ་ཡ་གི་སྨན་རྩིས་ཁང་ཆ་བཞག་པ་ཡིན་ན་ཡ་གི་ཡར་རྒྱས་ཆེན་པོ་ཅིག་ཕྱིན་པ་རེད་ཟེར་བཤད་ཀྱི་ཡོད་རེད་འདི་ཐོག་ལ་ཡང་བོད་ཀྱི་གནད་དོན་ཐོག་ལ་ཡང་ཉམས་ཞིབ་པ Fernando Meyer ཁོང་རང་གི་ཉམས་ཞིབ་ནང་ནས་ད་ག་རེ་རེ་གསུངས་འདུག་ལོ།
Fernando Meyer གྱིས་གསུངས་གསལ་བྱས་ན་བོད་དོན་དག་ཐེར་གྱི་དེབ་དེ་བཏོན་པའི་སྐབས་དུ་བས་ཡིན་ན་བོད་ཀྱི་གསོ་བ་རིག་པ་ལག་ལེན་བསྟར་མཁན་ཚང་མའི་ངོས་ནས་བཤད་ན་ལྷ་ས་སྨན་རྩིས་ཁང་རེད་བོད་ཀྱི་གསོ་བ་རིག་པའི་གཙུག་ལག་སློབ་གཉེར་ཁང་གཉིས་ད་ལྟའང་ད་མིག་ལྟོས་བྱེད་ཡུལ་དང་ཁུངས་གཏུག་ས་དེ་འདྲ་གནས་ཡོད་རེད་འདས་པའི་ལོ་ཉི་ཤུའི་ནང་ལ་ཡི་རིམ་པས་ཡར་རྒྱས་སོང་བའི་ཨ་ནེ་ལྷ་ས་སྨན་རྩིས་ཁང་ལ་ཡིན་ན་འགན་འཛིན་སྨན་པ་སུམ་ཅུ། ཚད་ལྡན་སྨན་པ་བདུན་ཅུ་བཅས་ཡོད་པ་དེ་ལས་བྱེད་བཞི་བརྒྱ་དང་ལྔ་བཅུ་ཙམ་ཅིག་དེ་འདྲར་བྱེད་ཅེ་ཨ་ནི་སྨན་ཁང་ནང་ལ་ཡིན་ན་ཁོག་ནད་ཚན་ཁག་ཡིན་ནའི་རེད་སྦྲུམ་མ་དང་ཕྲུ་གུ་དམར་འབྱར་གྱི་ལུས་ཁམས་བདེ་ཐང་ཚན་ཁག་ཡིན་ནའི་རེད་མིག་ནད་ཚན་ཁག་ཡིན་ནའི་ཚན་ཁག་བཅུ་གཉིས་ཚབ་ཞིབ་འཇུག་གི་སྡེ་ཚན་གཉིས་བཅས་དེ་འདྲ་འདུག་ཅེས་བྱས་དེ་འདྲ་གསུངས་བཞག། དེ་དང་འབྲེལ་བའི་ཐོག་ནས་ལྷ་སའི་བོད་ཀྱི་གསོ་རིག་གཙུག་ལག་སློབ་གཉེར་ཁང་ནང་ལ་ཡང་དེ་དུས་ཙམ་པར་ཡང་སློབ་ཕྲུག་གི་གྲངས་ཚད་དང་གི་འཛིན་གྲྭ་དེ་འདྲ་དང་ཡང་ཁོང་ཚོས་སློབ་ཚན་ག་རེ་ག་རེ་ཅིག་བསླབ་ཀྱི་ཡིན་ནམ། སྐབས་དེ་དུས་ཡིན་ན་ལྷ་སའི་བོད་ཀྱི་གསོ་རིག་གཙུག་ལག་སློབ་གཉེར་ཁང་ནང་ལ་ཡིན་ན་སློབ་ཕྲུག་ཨ་ནི་སུམ་བརྒྱ་ལྷག་ཙམ་ཅིག་ཡོད་རེད་ད་ག་ནང་བཞིན་འཛིན་གྲྭ་མ་འདྲ་བ་བརྒྱད་ཀྱི་ནང་ལ་བགོ་བཤའ་བརྒྱབ་བྱས་གསོ་རིག་སློབ་ཕྲུག་ཚོས་ཡིན་ན་སློབ་གཉེར་ཁང་དེ་ནང་ལ་དུས་ཡུན་ལོ་གསུམ་དང་ལོ་ལྔའི་རིང་སློབ་གཉེར་བྱས་རེད་སློབ་སྦྱོང་གི་དུས་ཡུན་ཟིན་པའི་མཚམས་ལ་ཡིན་ན་ལོ་གཅིག་དང་གཉིས་ནང་ལ་ཡིན་ན་ཉམས་མྱོང་བསགས་རྗེས་ཨ་ནི་ཨི་ཡོན་སྨན་པ་རྒན་པ་དང་མཉམ་པོར་འགྲོ་དགོས།

ཁོང་ཚོར་གཞི་རིམ་གྱི་སྦྱོང་བརྡར་ཐོབ་རྗེས་ཡིན་ན་ཕྱིར་རང་གི་གྲོང་གསེབ་ལོག་རྗེས་ཡིན་ན་རང་ཉིད་སྒེར་གྱི་མིང་ཐོག་ནས་མི་དམངས་འཕྲོད་བསྟེན་ལས་ཀ་བྱེད་པ་རེད་ཡང་ན་རྒྱ་ནག་གཞུང་གི་སྤྱི་དམངས་འཕྲོད་བསྟེན་ཞབས་ཞུའི་ཆོད་མཁན་ལས་བྱེད་ཀྱི་མིང་ཐོག་ནས་ཡིན་ན་ལས་ཀ་བྱེད་དགོས་ཀྱི་ཡོད་རེད་ཅེས་བྱས་ཁོ་རང་དེ་འདྲའི་གསུངས་བཞག། བོད་ནང་ལ་ཡང་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོ་ལ་ཡང་རྒྱ་ནག་གིས་བོད་ནང་ལ་བཙན་བཟུང་བྱས་པ་དང་དེའི་རྗེས་ལ་ཡང་རིག་གནས་གསར་བརྗེའི་སྐབས་ལ་ཡང་རྒྱ་ནག་སྤྱི་དང་བོད་ནང་དུ་ལྷག་པར་དུ་བོད་པའི་གི་སྔོན་མའི་གི་རིག་གཞུང་དང་དགོན་པ་ཁག་རྩ་གཏོར་བཏང་བ་རེད། འདས་པའི་ལོ་ལྔ་བཅུ་རིང་ལ་ཚབས་ཆེ་གི་གཏོར་སྐྱོན་དང་གནོད་སྐྱོན་བྱུང་བའི་རྗེས་ནས་ཡིན་ན་ཡང་བོད་ཀྱི་གསོ་བ་རིག་པ་འདི་གནས་ཐུབ་པའི་རྒྱུ་མཚན་དེ་གཙོ་བོ་འདི་ད་ལྟ་ཕ་རན་སིར་རྟེན་གཞི་བྱས་པའི་གི་བོད་དོན་ཐོག་ལ་ཡ་གི་ཉམས་ཞིབ་པ Fernand Meyer གིས་ཁོ་རང་ག་རེ་གསུངས་འདུག། བོད་དོན་ཉམས་ཞིབ་པ Fernand Meyer ཁོ་རང་གིས་གསུངས་ཡས་བྱས་ན་བོད་ཀྱི་གསོ་བ་རིག་པ་འདས་པའི་ལོ་ལྔ་བཅུའི་ནང་ལ་ཚབས་ཆེན་གྱི་འགོག་རྐྱེན་ལས་རྣམ་པར་རྒྱལ་དགོས་ཡས་དེ་ག་འདྲ་ཅིག་རེད་ཟེར་ན་བོད་ཀྱི་གསོ་བ་རིག་པ་འདི་ཡིན་སྲོལ་རྒྱུན་རིག་གནས་ཀྱི་གྲུབ་ཆ་ཅིག་ཡིན་པ་དང་རྒྱ་ནག་ཁོ་རང་ཚོས་ད་ཡང་སྲོལ་རྒྱུན་གྱི་རིག་གནས་ཡོ་ར་ཇི་གལ་ཆེན་པོ་བརྩི་དགོས་པ་རེད། དེ་ཡིན་ཙང་བོད་སྨན་ཡིན་ན་ས་གནས་ས་ཐོག་ལ་ཡིན་ན་རིན་གོང་དམའ་པོ་བྱས་བྱས་ཨ་ནི་རག་གི་ཡོད་རེད། རྒྱུ་རྐྱེན་མཐའ་མ་དེ་ཡིན་ན་རྒྱ་ནག་གི་གྲོང་ཁྱེར་ཁག་ཚུད་པའི་ཨ་ནི་རྒྱལ་སྤྱིའི་ཁྲོམ་རའི་ཐོག་ལ་ཡིན་ཕྱི་ལུགས་སྨན་བཅོས་ལས་དོ་སྣང་ཨ་ནི་བྱེད་ཡག་ཆེ་རུ་ཕྱིན་ཅིང་དེ་ཡིན་ཙང་བོད་ཀྱི་གསོ་བ་རིག་པར་དཔལ་འབྱོར་གྱི་ཁེ་བཟང་ཡོང་ཡས་ཀྱི་ཨ་ནི་གོ་སྐབས་ཨ་ནི་ཆེ་རུ་ཕྱིན་པ་རེད། ཕལ་ཆེར་རྒྱུ་མཚན་དེ་གཉིས་བརྟེན་བྱས་ཡིན་ན་སྤྱི་ལོ་ཉིས་སྟོང་ལོའི་ཟླ་བ་བདུན་པའི་ནང་ལ་ཡིན་ལྷ་སར་རྒྱལ་སྤྱིའི་བོད་ཀྱི་གསོ་བ་རིག་པའི་ལྷན་ཚོགས་ཆེན་པོ་སྐོང་ཚོགས་བྱས་ཅིང་དེ་འདྲ་བྱུང་ཤག་ཅེས་བྱས་ཁོ་རང་འདི་གསུངས་ཤག།
ལགས་སོ་དེ་རིང་ང་ཚོས་ད་བོད་ཀྱི་སྲོལ་རྒྱུན་གསོ་བ་རིག་པའི་ཧ་ཅང་ཐུན་མོང་མ་ཡིན་པའི་གི་གནད་དོན་ཐོག་ལ་ཡ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་དང་ཉིས་སྟོང་གཅིག་ལོ་ལ་ཡ་བོད་དོན་དག་ཐེར་གྱི་དེབ་བཏོན་པའི་སྐབས་ལ་ཡ་གནས་སྟངས་ག་རེ་ཡོད་མེད་སྐོར་ལ་ཡ་རྒྱ་ནག་གིས་བརྗོད་པ་དང་འདིའི་ཐོག་ལ་ཡ་ཕྱི་རྒྱལ་གྱི་ཉམས་ཞིབ་པ་གིས་བཀའ་མོལ་གསུངས་པ་འདི་ང་ཚོས་དྲན་གླེང་ཞུས་བ་རེད་ལེ་ཚན་རྗེས་མའི་ནང་ཡིན་ན་བོད་ཀྱི་སྐད་ཡིག་བཀོལ་སྤྱོད་སོགས་ཀྱི་སྐོར་ལ་ཡ་ང་ཚོས་མུ་མཐུད་ནས་གྲོས་མོལ་ཞུ་གི་ཡིན་ཉན་མཁན་རྣམ་པ་ཚོ་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།